ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ང་ཚོའི་བུད་མེད་ཀྱི་ལས་རིམ་དེའི་ནང། བཙན་བྱོལ་སྤྱི་ཚོགས་ཀྱི་ནང་དུ་ནང་ཆོས་སློབ་གཉེར་གྱི་ཐད་ལ་སྐྱ་སེར་ཕོ་མོ་དབྱེར་མེད་དང་སློབ་གཉེར་གྱི་ཐད་ལ་གཟེངས་སུ་ཐོན་པའི་བུད་མེད་མང་དུ་འགྲོ་བཞིན་པའི་གནས་སྟངས་ཀྱི་སྐོར་ལ་གྲོས་གླེང་ཞུ་ཡ་ཡིན། མིའི་རིགས་ཀྱི་སྤྱི་ཚོགས་ཀྱི་འཕོ་འགྱུར་འདྲ་མིན་གྱི་བརྒྱུད་རིམ་ནང། ཕོ་མོ་དབྱེ་འབྱེད་ཀྱི་གནས་སྟངས་ལ་རིམ་བཞིན་འགྱུར་བ་དང་བུད་མེད་ཀྱི་ནུས་སྟོབས་ལ་ངོས་འཛིན་རིམ་པས་ཐོབ་སྟེ། ཆབ་སྲིད་ཀྱི་དབུ་ཁྲིད་དང་གཞུང་གི་ལས་སྣེ་དཔལ་འབྱོར་གྱི་ཁ་ལོ་བ་སྤྱི་ཚོགས་ལ་བསྒྱུར་བཅོས་པ། སློབ་གསོའི་བྱ་གཞག་གི་ཐོག་ལ་གཟེངས་སུ་ཐོན་པ་དང་རིག་གནས་ཀྱི་གནས་མཐའ་དག་ལ་མཁས་པའི་དབང་པོ་སོགས་བུད་མེད་མང་དུ་ཕྱིན་ཏེ་འཛམ་གླིང་དེ་ལ་བུད་མེད་ཀྱི་ནུས་པའི་ཟིན་ཐོ་གསར་པ་ཞིག་བསྐྲུན་བཞིན་ཡོད་པ་ལྟར། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་ཡང། འདས་པའི་ལོ་དྲུག་ཅུའི་རིང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་སྤྱི་ཚོགས་དང་ཆབ་སྲིད་དཔལ་འབྱོར་སོགས་ཀྱི་ཁྱབ་ཁོངས་གང་སའི་ནང་དུ་བུད་མེད་ཀྱི་ནུས་པར་དོ་སྣང་གསར་པ་ཞིག་སླེབས་བཞིན་ཡོད་པ་དང། ལྷག་པར་དུ་ནང་ཆོས་སློབ་གཉེར་གྱི་ཐད་ལ། སེར་སྐྱ་ཕོ་མོ་དབྱེར་མེད་ཀྱི་གནས་སྟངས་བཟང་པོ་ཞིག་བྱུང་ཡོད་པ་རེད། དགེ་བཤེས་མ་རྣམ་གྲོལ་ཕུན་ཚོགས་ལགས་ནི་ཉིས་སྟོང་བཅོ་ལྔ་ལོར་དགེ་བཤེས་མ་ཨང་དང་པོ་ཐོབ་མཁན་གྱི་ཀོ་པན་དགོན་གྱི་མཁའ་སྤྱོད་དགའ་འཁྱིལ་གླིང་བཙུན་དགོན་གྱི་བཙུན་མ་ཞིག་ཡིན་པས་བཙན་བྱོལ་དུ་ནང་ཆོས་སློབ་གཉེར་གྱི་ཐད་ལ་སྐྱེས་ཕོ་མོ་འདྲ་མཉམ་གྱི་གནས་སྟངས་སྐོར་ལ་བཅར་འདྲི་ཁག་ཅིག་ཞུ་གི་ཡིན། དགེ་བཤེས་རྣམ་གྲོལ་ཕུན་ཚོགས་ལགས་བཀྲ་ཤིས་བདེ་ལེགས། འདས་པའི་ལོ་བཅུ་གྲངས་མང་པོ་ཅིག་གི་ནང་དུ་ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། བཙུན་མའི་དགོན་པ་ཁག་ལ་ཡང་ད་གཞུང་ཆེན་ལ་སློབ་གཉེར་དེ་མཐའ་ཕྱིན་པ་ཅིག་དགོས་ཀྱི་རེད་ཅེས་བཀའ་སློབ་བསྩལ་ཏེ་ད་ད་ལྟ་ཁྱེད་རང་འདྲ་བའི་དགེ་བཤེས་མ་ད་མང་པོ་ཅིག་ཐོན་དང་ཐོན་བཞིན་པ་རེད། བྱས་ཙང་དང་པོ་དེ་ལ་འགྱུར་ལྡོག་དེ་ལ་ཁྱེད་རང་གི་ངོས་ནས་གཟིགས་ཚུལ་ག་རེ་ཡོང་གནང་འདུག། ལགས་ད་ང་ཚོ་དེ།

ལགས་སོ་ཨ་ནེ་ཨ་ད་མཚན་ཉིད་ལས་གཞུང་ལ་ཡང་སློབ་གཉེར་གནང་པའི་སྐབས་སུ་ད་བརྒྱུད་རིམ་འདི་དུས་ཡུན་རིང་པོ་ཞིག་ཡིན་མ་ཟད་པའི་ད་སྒེར་སོ་སོའི་ངོས་ནས་སྐུ་ལས་ཀྱང་རྒྱུན་རིང་པོ་ཅིག་དང་ད་བློས་གཏོང་རྒྱུན་རིང་པོ་ཅིག་གནང་དགོས་ཀྱི་ཡོད་རེད། དང་པོ་དེ་བརྒྱུད་རིམ་དེ་ཚོ་ངོ་སྤྲོད་ཅིག་གནང་དང་སློབ་གཉེར་གྱི། ལགས་ལགས་རེད་ད། ང་ཚོ་དེ། ནང་ཆོས་ལྷག་པར་དུ་མཚན་ཉིད་ཀྱི་གཞུང་ཆེན་མོ་ལ་ཡ་རེ་བསླབ་སློབ་གཉེར་བྱེད་ཡ་དེ་ད་ལོ་ཁ་ཤས་ཙམ་འགོར་བ་ཉིད་དུ་ཆགས་ཡོད་མ་རེད་དཱ། ཉུང་མཐའ་ལ་ཡང་ལོ་བཅོ་བརྒྱད་དང་བཅུ་དགུ་སོགས་རུས་ཆེན་དུ་ཆགས་གནང་ཡོད་རེད། ཨ་ནེ་ཡང་ད་ང་ཚོ་བཙུན་མའི་དགེ་བཤེས་མ་རྣམ་པ་ཚོ་གིས་ད་དགེ་བཤེས་ཀྱི་ཐོན་རིམ་བརྒྱུད་རིམ་འདི་ལ་ངེས་པར་དུ་ལོ་བཅོ་བརྒྱད་དང་བཅུ་དགུ་གི་བར་ལ་ལོ་དེའི་ཚུན་ལ་ཡོད་རེད་ཨ་ནེ། ད་ང་རང་སྒེར་གྱི་ངོས་ནས་ཆ་བཞག་ནའང་ཨ་ནེ།

བཙུན་མ་རྣམས་ལ་འཚོ་བའི་དགེ་སློང་གི་བསླབ་བྱ་དང་འབྲེལ་བ་དེ་འདྲས་ད་ཞེ་དྲག་ཅེས་དང་འདྲ་བ་མིན་ཚད་ཀྱི་སྦྱོང་བརྡར་རྫ་མ་ཚོ་ནི་གནང་གི་ཡོད་མ་རེད་གནང་ཆོག་མ་རེད་དེ་ཡིན་པ་ཡིན་ནའི་ལས་བཙུན་མ་གི་ད་ག་ལ་བ་རེད་དགེ་ཚུལ་གྱི་བསླབ་བྱ་དང་འབྲེལ་བའི་ད་ལྟ་འདུལ་བའི་གི་ཐོག་ལ་ཡོད་རེད་བསླབ་པ་སློབ་གཉེར་གནང་དང་གནང་བཞིན་པ་ཚོ་ཚུན་ཆ་དེ་རེད་ད་དེ་ཡིན་པ་སོང་ཙང་གཞུང་བཀའ་པོད་ལྔ་ལ་ཡོད་པའི་བསླབ་པ་སློབ་གཉེར་གནང་གི་ཡོད་རེད་ཟེར་ང་རང་གིས་དངོས་གནས་དྲང་གནས་སེམས་དེ་འདྲ་བསམ་དགོས་ཀྱི་ཡོད་ཨ་ནི་སྤྱིའི་ཆ་ནས་ཡང་གནས་སྟངས་ག་རེ་ཞིག་བྱུང་གི་ཡོད་ནམ་མེད་ནམ་ད་གཞུང་བཀའ་པོད་ལྔ

མཉམ་རུབ་ཀྱི་ཐོག་ནས་ཡར་རྒྱས་འགྲོ་ཡ་ལ་དཀའ་ལས་ཡོད་མཁན་གྱི་ཆ་དེ་ཡོད་རེད་ད་དེ་ཡིན་པ་སོང་ཙང་དེ་དང་གཅིག་མཚུངས་ཀྱི་བཙུན་མའི་དགོན་པ་མང་པོ་ཅིག་ལ་ཨ་ནེ་ཅིག་དགེ་རྒན་ཏག་ཏག་ཅིག་རག་དང་མ་རག་གི་ཐོག་ལ་དཀའ་ངལ་ཡོད་མཁན་གྱི་ཆ་ཨ་དེ་མ་ཡིན་པའི་གི་མི་ཆ་མང་པོ་མེད་པའི་གི་ཐོག་ནས་བལྟས་ཙི་ཡོད་པ་དེ་ཡང་ཕར་ཚུར

ཧ་གོ་གི་མེད། ཡིན་ནའི་ལས་ད་དང་བོད་ལ་ངེས་ན་ཨ་ནེ་མི་འཇུག་གི་གཞུང་གཏད་ནས་རིག་པ་ཡང་ག་རོལ་གྱི་ཡོད་པའི་གི་ལོ་རྒྱུས་དེ་འདྲས་ཡོད་རེད་ཨ་ནེ་རིག་པ་ཤེས་རབ་ཀྱི་དྲུང་དུ་ཆགས་ནས་དེ་ཐིང་ངེ་ད་མ་སོང་ནས་མར་ཚུར་ཡོང་དུས་བ་ལ་ཨ་ནེ་ཅིག་ད་ཡིན་ལོག་མིན་ལོག་གི་གཞུང་འདི་བརྩམས་བྱས་ཨ་ནེ་གི་ཁ་ལ་བ་ལ་འདྲ་ཅིག་བོས་པ་དེ་གནས་སྐབས་ཀྱི་རིང་ལ་བབས་པ། གོས་དང་ན་བཟའ་ནི་གནས་མལ་ཡག་གི་ཆེད་དུ་དེ་འདྲའི་བརྩམས་པ་རེད་འདུག་བདག་པོའི་ཁ་རྒྱུན་རེ་རེ་བཞིན་དུ་འདི་བཞིན་དུ་རྩོམ་སྟངས་ཅིག་ཡོང་གི་འདུག་ཨ་དེ་ཚོ་ག་རེ་ཡིན་ནའི་མིན་ནའི་ལས་དང། ང་ཚོའི་བོད་ནང་ལ་ཨ་ནི་སྤྱི་ལོ་ལྔ་བཅུ་ང་དགུ་གི་རྗེས་ལ་ཡིན་ནི་རེད་དེའི་གོང་ལ་ཡིན་ནི་རེད་ད་ག་ན་མ་ད་བཙན་བྱོལ་ནང་ལ་ཚུར་ད་ང་ཚོ་གཅིག་གནས་བབ་ལ་བལྟས་པས་དེ་གཉིས་གཉིས་ཀའི་བར་ལ་གི་ཁྱད་པར་དེ་དག་ཧང་སང་ཡ་གི་ད། འགྱུར་བ་ཆེན་པོ་རེད་བསམ་མི་འདྲ་བ་ཆེན་པོ་ཅིག་རེད་ཁྱད་པར་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད། རྒྱུ་མཚན་ག་རེ་རེད་ཟེར་ན་ད་ལྟ་ང་ཚོ་དབུས་གཙང་ཁུལ་ལ་ཡོད་པའི་བཙུན་མའི་དགོན་པ་ཧང་སང་ཡ་གི་མང་པོ་ཡོད་རེད་དེ་ཡོད་པ་གང་ཞིག་ལ། མཚན་ཉིད་ཀྱི་གཞུང་ལ་བསླབ་པ་སློབ་གཉེར་བྱེད་སྟངས་བྱེད་ཡག་དང་དམིགས་བསལ་གྱི་དེ་དང་དེ་རེ་འགའི་ལོ་ནས་ལོ་བསྟུད་ནས་ལོ་བཅུ་བཅོ་ལྔ་ཉི་ཤུ་དེ་འདྲའི་ཤུགས་རྒྱག་དགོས་བསམ་པའི་བསམ་བློ་སྦས་ཏེ་དགོན་པ་བཞག་ཉེའི་དགོན་པའི་ནང་ལ་དབུ་འཛིན་ནས་དེ་ཉིན་དེ་ཚོ་ལ་ཡང་ཕེ་ཅིང་ཨ་ཡོད་ན་བསམ་བསམ་བྱེད་ངེས་དྲན་ཡོང་གི་ཡོད། དེ་ཡིན་པ་སོང་ཙང་ང་ཚོ་དེའི་ཚོའི་བཙན་བྱོལ་ནང་ལ་བཟང་ལམ་འབྱེད་དགོས་ཀྱི་བཀའ་དྲིན་གྱི་ད་བཙུན་མའི་དགོན་པ་ཡིན་ཕྱིན་ཆད་ལ་བསླབ་པ་སློབ་གཉེར་ཡོད་བསྟན་འགྱོད་བྱེད་དང་དེ་ཡང་ཨ་ནེ་མཚན་ཉིད་ཀྱི་གཞུང་དང་འབྲེལ་བ་ཡོད་བསྟན་འགྱོད་དེ་ཡང་ཨ་ནེ་ལོ་གཅིག་གཉིས་ཙམ་མ་ཡིན་པ་ད་གིན་ཞུས་ཟིན་པ་ནས་རྒྱུན་རིང་པོ་གཅིག་གི་ནང་ལ་བསླབ་པ་སློབ་གཉེར་བྱས་ནས་གང་ལྟར་མ་ལྟར།

དེའི་རྗེས་ལ་རིམ་པས་དེ་ལྟར་ཁུ་ནུ་དང་སྤི་ཏི་དང། ད་ལྟ་དེ་འདྲའི་གི་བརྒྱུད་ནས་ཡང་མི་ཚེ་གི་བཙུན་མའི་དགོན་པ་མང་པོ་ཞིག་ཡང་མཉམ་ཞུགས་གནང་ཡ། དེ་མ་ཡིན་པར་དེ་ལྟར་བོན་གྱི་བཙུན་མ་རྣམ་པ་ཚོས་ཡང་ཡང་མི་ཚེ་གི་ཉིས་སྟོང་བཅུ་དྲུག་གི་ལོ་དང། དེ་བརྟེན་དེའི་རྗེས་ལ་ཐེངས་མ་གཅིག་བཅར་ཡོད་ན་མེད་ན་འོ་ད་དེ་འདྲའི་འདྲ་པོ་བྱས་ནས་མཉམ་ཞུགས་འདྲ་པོ་བྱས་ནས། ད་ད་ལྟའི་གི་ཆར་ལ་ཡང་དེ་ཡང་བཙུན་མའི་དགོན་པ་མང་པོ་ཞིག་ཨ་ནི་སྔ་མ་དང་མ་འདྲ་བར་ཐོག་མ་དང་པོ་དེའི་སྐབས་ལ་ཡོད་པའི་བཞི་དང་ལྔ་ཡི་བར་ལ་རེད། ད་ད་ལྟ་ཨ་ནི་ད་ལོའི་མི་རེ་ལ་ཉིས་སྟོང་བཅོ་བརྒྱད་ཀྱི་བཙུན་མའི་འཇང་དགུན་ཆོས་དེ་བལ་ཡུལ་ཀོ་པཱན་བཙུན་མའི་དགོན་པ་ལ་ཐུག་ཟིན་ལ་ཚུར་ལངས་པ་རེད། སྐབས་དེ་དུས་བར་ལ་བཙུན་མའི་དགོན་པ་བཅུ་གཅིག་རེད་ཅེས་མཉམ་ཞུགས་གནང་བཞག་ཨ་ནི་དངོས་སུ་བྷི་ཀེ་ལ་ཡོད་པའི་རྟགས་གསལ་བཏང་ནས་ཨ་ནི་ཅིག་ཉི་མ་སྟག་ལྤགས་དང་མཚན་ཉིད་ཀྱི་གཞུང་ལ་མཉམ་ཞུགས་གནང་ཉེན་དེ་ལ་ཡར་དེ་ཨ་ནི་ལྔ་བརྒྱ་མ་ཟིན་ཙམ་བཞི་བརྒྱ་ཟེར་བ་ཞིག་ལ་འདུག་ཟིན་པ་རེད་བཞག། ཡོད་ས། ཨ་རིག་སྤྱིར་བཏང་ནས་དགོན་པའི་ནང་ལ་སྐབས་དེ་དུས་བོད་ལ་ཡོད་པའི། ཅིག་ད་བཙུན་མའི་མི་གྲངས་དང་ད་དགོན་པ་ཁོ་རང་གི་ནང་ལ་ཡོད་དེང་གྱོ་གི་མི་གྲངས་དང་བོད་མ་ས་ནི་ཧོ་དེ། ཨ་བདུན་བརྒྱ་བཅུ་གཅིག་གི་ཟུར་ལ་བྱེད་ཧོ་དེ་རེ་ཆི་མི་རེ་ཆ་ད་བསྟན་པ་སོང་ཙང། སྔོན་མ་གི་སྐབས་དེ་ལ་དགོན་པ་རེ་རེ་ནས། ཨ་ནི་བཅོ་ལྔ་ཉི་ཤུ་མང་མཐའ་ལ་ཉི་ཤུ། འདུག་བྱས་ནི་རེད་དེང་སང། ཨ་ནི་བཙུན་མའི་འཇང་དགུན་ཆོས་སྐབས་ལ་ཡ་དེ་དངོས་སུ་དེ་གའི་ལབ་པའི་འཇང་དགུན་ཆོས་ལ་ཕེབས་ཡོང་འདུག་བ་ལ་ད་ལོའི་ཆ་བཞག་པ་ཡིན་ན་ང་ཚོ་དགོན་པ་ལ་དགོན་པ་མང་ཆེ་ནས་དྲུག་ཅུ། ཨ་ནི་ལྔ་བཅུ་ང་ལྔ་ཁ་ཤས་ཀྱི་དྲུག་ཅུ་རེ་བཞི་འདུག་བྱས་ནི་ཕེབས་ཡོད་རེད། ང་ཚོ་དགོན་པ་ལ་ཚོགས་དུས་སྐབས་བདུན་བརྒྱ་ཡི་ནང་ལ་འགྲོ་ཡང་རོགས་དེ་ནི་རེ་བ་ཡིན་པ་སོང་ཙང་ད་འཇང་དགུན་ཆོས་ཀྱི་འཕེལ་རིམ་དེ་ཡང་ཧ་ཅང་གི་ཅིག་ཚད་མཐོ་རུ་དང་ཡར་རྒྱས་དང་རྣམ་པ་དང་མ་སོན་ན་མ་སོན། ཞག་གིས་ཅིག་ཕྱི་རུ་ཕྱིན་དེ་ཡི་ནང་པ་གྲོགས་སུ་རོལ་བྱ་ལ། ལགས་སོ་ད་བཙན་བྱོལ་ནང་ལ་ཡང་ད་སློབ་གཉེར་གྱི་ཐོག་ལ་ཡང་སེར་སྐྱ་ཕོ་མོ་འདྲ་མཉམ་གྱི་ད་གནས་སྟངས་འདི་ད་གོང་ས་མཆོག་གི་བཀའ་དྲིན་གྱིས་བྱུང་ཡོད་ཙང་འདི་རྗེས་མ་མ་འོངས་པར་བོད་ནང་ལོག་སླེབས་ཡིན་ནའི་ད་ག་ཚོད་རེད་དཔེ་མཚོན་བཟང་པོ་ཅིག་ཆགས་ཀྱི་རེད་བཟང་པོ་འདུག་ད་གཞུག་གི་དེ་དྲི་བ་གཅིག་ཡོད་ད་མ་འོངས་པ་ལ་མུ་མཐུད་ནས་ད་ལྟའི་གནས་སྟངས་འདི་རྒྱུན་འཁྱོངས་བྱུང་བ་ཡིན་ན།